ཞེས་བྱ་བ་མང་ངོ། ཇོ་བོ་ཆེན་པོས་ཀྱང་སྔར་ཆོས་ཐམས་ཅད་ལ་མཁས་པར་གྱུར་ཀྱང་དེས་ཐུགས་མ་ཚིམས་པར་སེམས་རིན་པོ་ཆེ་འདིའི་ཕྱིར་རྒྱ་མཚོར་གྲུ་གཟིངས་བཅས་ཏེ་ཟླ་བ་བཅུ་གསུམ་གྱི་རིང་དཀའ་བ་སྤྱད་དེ་གསེར་གླིང་གི་ཡུལ་དུ་བྱོན། བླ་མ་གསེར་གླིང་པ་ལ་འདིའི་གདམས་ངག་ཡོངས་རྫོགས་གསན་ཏེ་བྱང་ཆུབ་ཀྱི་སེམས་ལ་ཐུགས་དམ་གྱི་མཐིལ་དང་དེ་སྟོན་པའི་བླ་མ་ལ་བླ་མ་གཞན་ལས་གུས་ཞབས་ཆེ་བར་མཛད། གཞན། ལྟ་བ་ནི། གསེར་གླིང་པ་སེམས་ཙམ་པ་ཡིན། ལྟོས་དང། བླ་མ་གསེར་གླིང་པ་དེ་ཇོ་བོ་རྗེ་གི་རྩ་བའི་བླ་མ་རེད། བྱང་ཆུབ་སེམས་སྦྱོང་གི་དེ་ནས་མན་ངག་གསན་ས་དེ་བླ་མ་གསེར་གླིང་པ་ཡིན། བླ་མ་བི་ཀའི་བརྒྱ་དང་ལྔ་བཅུ་ང་བདུན་བི་ཀའི་ཡོག་རེད་སྟེ། ཇོ་བོ་རྗེ་ལ། རེད་བ་དང། དེའི་ནང་ནས་བི་ཀའི་བཀའ་དྲིན་ཆེ་ཤོས་འདྲ་པོ་དེ་བླ་མ་གསེར་གླིང་པ་གནང་གི་ཡོག་རེད། ག་རེ་ཟེར་ན་བྱང་ཆུབ་ཀྱི་སེམས་ཀྱི་མན་ངག་གནང་མཁན་དེ་རེད། དེ་གིས། ཇོ་བོ་རྗེ་དང་བླ་མ་གསེར་གླིང་པ་གཉིས་ལྟ་བའི་ཆ་ནས་བྱེད་ཀྱི་ཡིན་ན་ཇོ་བོ་རྗེ་ལྟ་བ་མཐོ་བ་རེད། བླ་མ་གསེར་གླིང་པའི་ལྟ་བ་དམའ་བ་རེད། ག་རེ་རེད་ཟེར་ན། བླ་མ་གསེར་གླིང་པའི་ལྟ་བ་དེ་དེ་ནི། སེམས་ཙམ་པའི་ལྟ་བ་གནང་གི་ཡོད་པ་འདྲ། ཇོ་བོ་རྗེ་དེ་ནི་དབུ་མ་ཐལ་འགྱུར་བའི་ལྟ་བ་རེད་བ་དང། གཞན་ལྟ་བ་ནི་གསེར་གླིང་པ་སེམས་ཙམ་པ་ཡིན་པས་དམའ་བ་ཡིན་ནོ། དེའི་ཕྱིར། རང་རེས་བྱང་ཆུབ་ཀྱི་སེམས་འདི་ཉིད་རྒྱུད་ལ་སྐྱེ་ཨེ་ཐུབ་བལྟ་དགོས་ཏེ། སེམས་སྐྱེ་བའི་ལུས་རྟེན་ད་རེས་ལས་ལྷག་པ་འབྱུང་དུ་མེད་ཅིང། ཆོས་ཀྱང་བྱང་ཆུབ་སེམས་སྦྱོང་གི་གདམས་པ་གཅིག་ལ་ཆོས་བྱང་ཆུབ་ལམ་གྱི་རིམ་པ་འདི་ལས་མཆོག་ཏུ་གྱུར་པ་མེད་པས། དེ་ལྟ་བུ་དང་མཇལ་ནས་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ་བ་ཞིག་བྱ་རྒྱུ་མ་བྱུང་ན་ཤིན་ཏུ་ཕངས་པ་ཡིན། ཕྱོགས་ཕན་ཚུན་དུ་མི་ཚེ་གཅིག་ལ། འཚོ་བ་རྡེའུ་བཅུད་ལེན་གྱི་དཀའ་ཐུབ་ཙམ་ལ་བརྟེན་ནས། ཆོས་པའི་ཡང་རྩེར་རློམ་ཀྱང། ད་ཁ་ཤས་ཀྱིས་དངོས་གནས་ཀྱི་བི་ག་ཅིག། ད་ཡག་པོ་འདྲ་པོ་བྱེད་དགོས་བསམ་པ་འདྲ་པོ་ད་ཡག་པོ་བྱེད་དགོས་བསམ་ནས། མི་ཚེའི་བི་ག་དོན་ལྡན་འདྲ་པོ་ཅིག་བྱེད་དགོས་བསམ་ནས་ཅིག་ཕྱོགས་ཕན་ཚུན་བི་ག་དབེན་པ་འདྲ་པོ་དེ་འདྲ་དེ་རྡེའུ་བཅུད་ལེན་རེ་བྱས་དཀའ་ཐུབ་བརྟེན། རེད་བ་དང་ཆོས་པའི་ཡང་རྩེར་རློམ་ཀྱང་བྱང་ཆུབ་ཀྱི་སེམས་དེ་ལ་གལ་ཆུང་དུ་སོང་སྟེ། རྫོགས་བྱང་དུ་བགྲོད་པའི་ལམ་ལས་གོལ་བ་མང་པོ་མཐོང་ཆོས་སུ་ཡོད། བྱང་ཆུབ་ཀྱི་སེམས་རྒྱུད་ལ་མ་གོམས་པ་བྱས་ད་ག་སེ་དེ་ནི་ཁུག་ཀྱོག་གཅིག་ལ་བསྡད། ཨ་ནི་ཕི་ཀའི་དཀའ་ཐུབ་སྤྱད། དེ་ནས་རྡེའུའི་བཅུད་ལེན་རེ་བྱས། ད་དེ་གི་དེ་ནས་བཟོ་ལྟ་དེ་སོ་སོའི་ལུས་ལ་བཟོ་ལྟ་བཟོ་གི་ཡོད་རེད་ལུས་དེ་སྐྱོ་པོ་ཆགས། སོ་སོའི་སེམས་ལ་བཟོ་ལྟ་བཟོ་མ་ཐུབ་པ་བྱས། སེམས་དེ་བི་ཀའི་བྱང་ཆུབ་ཀྱི་སེམས་ཀྱིས་ཟིན་མ་ཐུབ་པ་བྱས། དེ་ནས་གལ་ཆུང་དུ་སོང་སྟེ་རྫོགས་བྱང་དུ་བགྲོད་པའི་ལམ་ལས་གོལ་བ་མང་པོ་མཐོང་ཆོས་སུ་ཡོད། རང་རེའང་རབ་ན་སེམས་དེ་རྒྱུད་ལ་བཅོས་མིན་ཞིག་སྐྱེ་ཐུབ་པ།

དེ་ཡང་མ་བྱུང་ན་ཨ་ནི་ཉམས་འོག་ཏུ་ཚུད་པ། འོ་ད་བྱང་ཆུབ་ཀྱི་སེམས་ཕི་གི་ལ་དཔྱད་སྒོམ་བྱས་ནས་བྱང་ཆུབ་ཀྱི་སེམས་སི་ཏུ་ག་ལ་འདའ། འདི་འདྲའི་འདྲ་པོ་ཡིན་བསམ་སེམས་བསྐྱེད་ཡོང་དུས་འདི་འདྲའི་འདྲ་པོ་ཅིག་སྐྱེ་གི་རེད་བསམ་ཡང་འདྲ་པོ་ཉམས་འོག་ཏུ་ཚུད་ནས་རེད། དེ་ཉམས་འོག་ཏུ་ཚུད་པ་ཙམ་ཨེ་འབྱུང་བལྟ་དགོས་ཀྱི། འདི་ལ་ཐུན་གཅིག་གི་རིང་དམིགས་སྐོར་མི་སྐྱོང་བར། འདི་ནི་ལྷ་བསྒོམ་སྔགས་བཟླས་ཁོ་ན་ལ་བརྩོན་པ་ནི་ངལ་བ་དོན་མེད་དེ།

ཉོན་མོངས་ཟད་པར་སྤང་བ་སོགས་ཡིན་ཀྱང་བྱང་ཆུབ་སེམས་དཔའ་དང་རྒྱལ་བའི་སྲས་མིན་ཞིང་ཐེག་ཆེན་པའི་གྲས་སུའང་མི་ཚུད་ལ། སེམས་དེ་རྒྱུད་ལ་སྐྱེས་པ་ན། དེ་ཁྱི་ཕག་སོགས་དུད་འགྲོ་དང་ཡོན་ཏན་གཞན་མེད་པའི་གླེན་པ་བོང་བུ་དང་འདྲ་བ་ཞིག་ཡིན་ཡང་ཐེག་ཆེན་པའི་གྲས་སུ་ཚུད། བྱང་ཆུབ་ཀྱི་སེམས་སྐྱེས་སྐབས་འདི་ནི་ས་གཡོ་ཞིང། རེད་པ་ད་སེམས་གསར་དུ་སྐྱེ་ཡོང་དུས་སྒང་ལ་འདི་ནི་ས་ཡི་ས་འགུལ་ས་ཡོམ་རྒྱག་ཡས་འདྲ་པོ། ས་གཡོ་ཞིང་སངས་རྒྱས་ཐམས་ཅད་ཀྱི་བཞུགས་ཁྲི་གཡོ་བ་སོགས་འབྱུང་སྟེ། དེ་ནི་ས་ཆེན་པོ་འདི་སེམས་ཅན་སྤྱི་མཐུན་གྱི་ལས་དབང་ལས་གྲུབ་ཅིང། བྱང་སེམས་བསྐྱེད་པ་དེས་སེམས་ཅན་མང་པོ་འདྲེན་ཅིང་འཁོར་བ་ལ། དེ་ནས་འགུལ་སྐྱོད་ཐོང་བས་ས་འདི་མ་བཟོད་པར་གཡོས་པ་ཡིན། སེམས་དེ་སྐྱེས་པའི་གང་ཟག་རེ་བྱུང་ན་བྱང་ཆུབ་སེམས་དཔའ་རྣམས་ཀྱིས་སྤུན་ལྟར་དགོངས་ཤིང་ཕྱོགས་བཅུའི་སངས་རྒྱས་ཐམས་ཅད་ལ་དེ་ནས་འཁོར་སྒྱུར་ལ་སྲས་གསར་པ་འཁྲུངས་པ་ལྟ་བུའི་ཐུགས་དགྱེས་པ་འབྱུང་བས་རྒྱལ་བའི་སྲས་སུ་འགྲོ། སེམས་དེ་དང་ནམ་བྲལ་བ་ན་ཐེག་ཆེན་གྱི་གྲལ་ནས་བུད་པ་ཡིན། རང་རེས་སྔོན་ཆད་མངོན་ཤེས་རྫུ་འཕྲུལ་མང་པོ་ཐོབ་ཀྱང། ཞེས་པའི་ང་ཚོ་ཕི་གི་སྐྱེ་བ་སྔ་མ་ལ་བའི་མངོན་ཤེས་རྫུ་འཕྲུལ་མང་པོ་ཐོབ་མྱོང་བ་རེད། ཨ་ལེ་གཞན་ཕར་བཞག་ནས་བར་དོ་རེ་རེ་འགྲོ་དགོས་རོགས་དང་བར་དོ་ལས་ཀྱི་རྫུ་འཕྲུལ་ཤུགས་དང་ལྡན་ཟེར་ཕི་གི་རྫུ་འཕྲུལ་ཡོད་རེད། འཕུར་འགྲོ་ཆོག་རེད། རེད་རི་དང་དེ་ཚོ་ལ་ཕི་གི་ཐོགས་ཀྱི་མ་རེད། བར་དོ་སྐྱེ་མྱོང་བ་རེད། ཨ་ནེ་ལྷ་ལ་སྐྱེ་བ་བླངས་ནས་རྫུ་འཕྲུལ་ཡོད་རེད་གནམ་ལ་འཕུར་ཡ་མང་པོ་བྱུང་ཚར་རེད་ས་ལ་འཛུལ་ཡ་མང་པོ་བྱུང་ཚར་རེད། ལྷ་ལ་ཕི་གི་མངོན་ཤེས་ཡོད་རེད། དེ་ལྟར་མངོན་ཤེས་རྫུ་འཕྲུལ་མང་པོ་དེ་སྔ་ཐོབ་ཚར་རེད། ཡིན་ན་ཡང། ཕུགས་སུ་གས་ཕན་ཡག་ཡོག་མ་རེད་རྫུ་འཕྲུལ་མང་པོ་ཐོབ་ཀྱང་ཕུགས་སུ་ཕན་པ་གང་ཡང་མ་བྱུང་བས་དེ་ལས་བྱང་ཆུབ་ལམ་རིམ་ལ་གོ་བ་ཆགས་པ་དགའ་བ་ཡིན། སོ་སོ་ལ་མངོན་ཤེས་དང་རྫུ་འཕྲུལ་ཚོ་ཡོད་པ་ལས་བྱང་ཆུབ་ལམ་རིམ་ལ་ཡག་པོ་ཉམས་ལེན་བྱས་ནས་དཔྱད་སྒོམ་དང་འཇོག་སྒོམ་དེ་ཚོ་བྱས་ནས་གོ་བ་ཆགས་པ་དེ་ཞེ་དྲག་གི་ཡག་རེད། ཕན་ཡོན་ཆེ་བ་རེད།

བར་དོ་རེ་རེ་སྐྱེ་ཡོང་དུས་ཙང་མངོན་ཤེས་རྫུ་འཕྲུལ་རེ་རེ་ཡོང་གི་རེད་བ་ད་བར་དོ་ལ་འོ་དེ་རེད། དེ་ཧ་ལས་རྒྱུ་དེ་ཡོད་མ་རེད་མངོན་ཤེས་རྫུ་འཕྲུལ་ཡོང་ཡག་གི་ཆེད་དུ་དཀའ་ལས་ཞིག་ལ་འཇེབས་མ་འཇེབས་ཆ་ཡོད་མ་རེད་དེ་ལས་བྱང་ཆུབ་ལམ་རིམ་ལ་དཀའ་ལས་ཞིག་རྒྱག་གི་ཡིན་ན་གོ་བ་རེ་ཆགས་རོགས་བྱས་ན་དེ་ཞེ་དྲག་ཡག་པོ་རེད་གསུངས་རེད། རེ་རེ་བཞིན་ཐོབ་འོང་གསུངས་ཟེར། ད་གསུམ་པ་ནི། ད་འདི་ཐེག་པ་ཆེན་པོའི་འཇུག་སྒོ་བྱས། རྒྱལ་བའི་སྲས་ཞེས་མིང་ཐོབ་ཡ་དེ་བྱས། ད་དེ་རེད། ཉན་རང་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ཡ་དེ་ཡིན་པ་འདྲ། སྡོང་པོ་བཀོད་པའི་མདོ་ལས་རྒྱ་མཚོའི་ནོར་བུས་འཛམ་བུ་གླིང་འདིའི་མཆིང་བུ་ཐམས་ཅད་ཟིལ་གྱིས་གནོན་པ་བཞིན་དུ། རྒྱ་མཚོ་ནང་ནས་ཐོན་ནོར་བུ་ཡོད་རེད། འོ་ད་ནོར་བུ་དེ་དེ་ནས་རྒྱ། འཛམ་བུ་གླིང་གི་དེ་ནས། བི་གའི། ག་རེ་དེ་ནས་མཆིང་བུ་ཐམས་ཅད་ལས། ཐམས་ཅད་བི་གའི། འཛམ་བུ་གླིང་གི་ད་ཅ་ལག་འདྲ་བོ་རྡོ་འདྲ་བོ་དང་ག་རེ་ཡིན་ནམ་བེ་ག། ཅ་ལག་འདྲ་བོ་གང་ག་བེ་གའི་ཟིལ་གྱིས་གནོན་གོ། ནོར་བུ་གིས་གནོན་པ་བཞིན་དུ་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་པ་དེས་ཉན་རང་གི་ཚོགས་ཐམས་ཅད་ཟིལ་གྱིས་གནོན་པར་གསུངས། བྱམས་པའི་རྣམ་པར་ཐར་པའི་མདོ་ལས། རྒྱལ་པོའི་སྲས་ཆུང་ངུ། བློན་པོའི་ཚོགས་རྒན་པོ་རྣམས་ཀྱང་ཟིལ་གྱིས་གནོན་པ་བཞིན། དཔེར་ན་རྒྱལ་པོ་གི་བེ་ཀའི་རྒྱལ་པོའི་རྒྱལ་སྲས་ཆུང་ཆུང་ཅིག་མེད་ན་མ་གཏོགས་བེ་ཀ་རེད་བ་ད་ལོ་བེ་ཀའི་བཅུ་གྲངས་ཞིག་མ་གཏོགས་མེ་རེ་མེད་ན་ཡང་རྒྱ་བོད་སེ། བློན་པོ་བེ་ཀའི་ཉམས་མྱོང་ཅན་གྱི་རྒད་པོ་དེ་ཚོས་བེ་ཀའི་ཟིལ་གྱིས་གནོན་གི་རེད་བ་ད་རྒྱལ་པོའི་སྲས་དེའི་མདུན་ལ་བེ་ཁུང་ཁུང་འདྲ་བོ་བྱས་ནས་བེ་བསྡད་དགོས་བྱེད་གི་རེད་བ་ད་འོ་དེ་རེད།

ཉན་རང་གི་ཚོགས་གང་ག་ཟིལ་གྱིས་ནོན་གོ། ཉན་རང་དགྲ་བཅོམ་པ་དེ་ཚོ་གནམ་ལ་འཕུར་ས་ལ་འཛུལ་ཐུབ་མཁན་དེ་ཚོ་གང་ག། དེ་རིང་སྐྱེས་མ་ཐག་པའི་དེ་ནས་བྱང་ཆུབ་ཀྱི་སེམས་སྐྱེས་མ་ཐག་པའི་ད་ལས་བྱང་ཆུབ་སེམས་དཔའ་ལས་དང་པོ་བ་དེ་གའི་གང་ག་རིགས་ཀྱི་སྒོ་ནས་ཟིལ་གྱིས་མནན་བཞག། གནོན་པར་གསུངས་ལ། དེའང་ལྷག་པའི་བསམ་པའི་སྟོབས་ཀྱིས་ཡིན་གསུང། དེ་བཞིན་དུ་རྡོ་རྗེ་རིན་པོ་ཆེ་ཆག་ཀྱང་རྡོ་རྗེ་རིན་པོ་ཆེའི་མིང་ཡང་མི་འདོར། རྡོ་རྗེ་ཕ་ལམ་ཟེར་གྱི་རེད་བ་ད་རྡོ་རྗེ་ཕ་ལམ་རིན་པོ་ཆེ་དེ་ཆག་ཀྱོག་ཅིག་ཡིན་ན་ཡང།

སློབ་མི་ནུས་པས་ཀྱང་དེའི་རྒྱུད་ཀྱི་སེམས་དེའི་མཐུས་རྒྱལ་བའི་སྲས་ཞེས་པའི་མིང་མི་འདོར་ཞིང། རྡོ་རྗེ་ཕ་ལམ་དང་འདྲ་བ་འདྲ་བོ་ཞིག།

དེ་གི་ལན་འདྲ་བོ་ཞིག་སུ་ཡིན་མིན་ཧ་གོ་ཡ་ཡོད་མ་རེད། མིང་བརྒྱབ་ཡོད་མ་རེད་དེ། དེ་གི་དེབ་དེའི་མིང་དེ་ལ། ཕ་ལམ་ཕྱེ་མར་འཐག་པའི་ལུག་རྭ་ཟེར་མིང་བརྒྱབ་ཡོད་རེད། ཉུང་ཉུང་ཅིག། ལུག་རྭ་ཟེར་དེ་ཕ་ལམ་དེ་གཏུབ་ཡ་ཡིན་ས་རེད་བ་ད། ཕ་ལམ་གི་བཟོ་ལྟ་བཟོ་ནས་རྒྱན་ཆ་བྱེད་ཡོད་ག་ལ་ཨ་ནི་ལུག་རྭ་དེ་གི་ཕ་ལམ་དེ་གཏུབ་ཡ་ཡང་ལུག་རྭ་ཟེར་ཡ་ཅིག་ཡོད་བ་ད། དེ་གི་དེབ་དེ་ལ་ལུག་རྭ་ཟེར་ད། དོན་དག་དེ་ངའི་དེ་ཕ་ལམ་ཡིན་པ་ཁས་བླངས་ཚར་བ་ད་ལུག་རྭ་སླེབས་ཡོང་དགོས་དུས་དོན་དག་ཡག་པོ་རེད་ཟེར་གི་བ་རོ་རྩེད་མོ་རྩེ་ངས་ཕ་ལམ་མ་རེད་ཟེར་གི་ཡོད་མ་ཕ་ལམ་རེད་ཤག་ཟེར་བ་རོ་ད་དེ་ཨ་ནེ་ངས་ལུག་རྭ་དེ་བེད་སྤྱོད་བཏང་དེ་འདྲ་བོ་ད་བྱང་ཆུབ་ཀྱི་སེམས་དེ་བས་ཕ་ལམ་ཟེར་འོང།

བྱང་ཆུབ་དོན་དུ་གཉེར་གྱི་ཡོད་དུས་རེད་བ་དང། ཕ་ལམ་བེ་ཀའི་ཞིབ་ཞིབ་ཆུང་ཆུང་ཅིག་རག་ན་དབུལ་བ་སེལ་གྱི་རེད་བ་དང། འོ་དེ་འདྲ་བོ་རེད། འཁོར་བའི་དབུལ་བ་སེལ་བ་གསུངས་སོ། དེས་ན་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་སྙིང་པོ། ངོས་ཟིན་ནའང་འདི་ཉིད་ལས་མེད། ཇོ་བོ་རྗེ་ལྷ་གཅིག་གིས་ཀྱང་ཚེ་འདི་བློས་ཐོངས་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་བསྒོམ་བྱ་བ་ཁོ་ན་གསུངས་པ་ཡིན། དེ་རྗེས་ད་བཞི་པ་ནི། བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་ན་འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར་ཟེར་ད་མཆོད་པའི་ཞིང་དམ་པར་གྱུར་པ་ཟེར་བསྟན་པ་རེད། ཅེས་པ་ལྟར་ལྷ་དང་བཅས་པའི་མཆོད་པའི་ཞིང་མཆོག་ཏུ་འགྱུར་ལ། སེམས་དེ་ཡང་དུས་ཐུང་ངུ་རེ་ལ་སྦྱངས་པས་མི་སྐྱེ་སྟེ། ད་བྱང་ཆུབ་ཀྱི་སེམས་དེ་བི་ཀའི་དུས་ཚོད་ཐུང་ཐུང་གཅིག་ལ་བི་ཀའི་སྦྱངས་པས་སེམས་དེ་ལས་སླ་པོ་སྐྱེ་གི་མ་རེད་གསུངས་རེད། ཇོ་བོ་ཆེན་པོས་ཀྱང་ལོ་བཅུ་གཉིས་སུ་སྦྱང་བར་མཛད། བྱང་ཆུབ་ཀྱི་སེམས་ཀྱི་དོན་དག་ལ། འགའ་ཞིག་གིས་ལྷ་བསྒོམ་སྔགས་བཟླས་ཙམ་ལ་ལོ་མང་པོ་བརྩོན་འགྲུས་བྱས་པ་ལ་བལྟོས་ན་རང་རེས་འདི་ལ་དཀའ་ལས་བྱས་ཀྱང་བྱེད་རིན་ཆོག་པ་ཡོད། ལུགས་དང་ལྷ་བསྒོམ་ཡ་དང་དེ་འབྲེལ་གྱི་སྔགས་བཟླ་ཡ་ལ་དཔེ་དཀའ་ལས་ཞེ་པོ་རྒྱབ་མཁན་དེ་འདྲ་ཡོད་རེད་བ་ད། དེ་ཚོ་དཔེ་ཀའི་མ་གཞི་དགེ་བའི་ཕྱོགས་ལ་དཀའ་ལས་ད་བརྒྱབ་པ་རེད་བ་ད། ཡིན་ན་ཡང། ད་བྱང་ཆུབ་ཀྱི་སེམས་ལ་འདི་འདྲའི་དཀའ་ལས་ཅིག་རྒྱབ་ཀྱི་ཡིན་ན་ད་རྒྱབ་རིན་ཆོག་པ་རང་ཅིག་ཡོད་རེད་གསུངས་རེད། བརྩོན་འགྲུས་བྱས་པ་ལ་བལྟོས་ན་རང་རེས་འདི་ལ་དཀའ་ལས་བྱས་ཀྱང་བྱེད་རིན་ཆོག་པ་ཡོད། བཀའ་གདམས་གོང་མས་ཀྱང་སྒོམ་རྒྱུ་ལྷ་གཟུགས་རེ་དང་འདྲེན་རྒྱུ་སྔགས་རེ་ཀུན་ལ་ཡོད་དེ་བསམ་རྒྱུའི་ཆོས་ཤིག་མེད་པས་ལན་པར་གསུངས། དེ་རེད་ད། མང་ཆེ་བ་ལ་སྒོམ་རྒྱུ་ལྷ་རེ་རེ་དང་འདྲེན་རྒྱུ་སྔགས་རེ་རེ་ད་ཕལ་ཆེར་ཡོད་རེད་བ་ད། ང་ཚོ་ཚང་མ་ལ་ཡོད་ཀྱི་རེད་ཅེས་སྒོམ་ཡག་གི་ལྷ་གཅིག་ད། བགྲང་ཡག་གི་སྔགས་རེ་རེ་ད་ཕལ་ཆེར་ཡོད་ཀྱི་རེད་ཕྲུ་གུ་ཆུང་ཆུང་ཡིན་ན་ཨ་ར་པ་ཙ་རེ་ཅིག་བགྲང་ག་བྱས་བགྲང་ཡག་ཡོད་རེད། བགྲང་རྒྱུ་ཡོད་རེད་དེ་ཡིན་ན་བསམ་རྒྱུ་གི་ཆོས་དེ་མེད་ནས།

སྒོམ་རྒྱུ་ལྷ་གཟུགས་རེ་དང་འདྲེན་རྒྱུ་སྔགས་རེ་ཀུན་ལ་ཡོད་དེ་བསམ་རྒྱུ་ཆོས་ཤིག་མེད་པས་ལན་པར་གསུངས། དེས་ན་སེམས་འདི་ལ་བག་ཆགས་འཇོག་ཐུབ་པ་ཙམ་བྱུང་ཡང་གནད་ཆེ་སྟེ་སྔར་སངས་རྒྱས་ཀྱི་གསུང་གི་སྒྲ་ཐོས་པ་ཙམ་གྱིས་དེ་ནི་ངང་པ་ལྔ་བརྒྱ་ལྷར་སྐྱེས་ནས་བདེན་པ་མཐོང་བ་དང། ངང་པ་ལྔ་བརྒྱ་ལྷར་འཕོས་པའི་གཏམ་རྒྱུད་ནི་ཡང་སྟོན་པ་རྒྱལ་བྱེད་ཀྱི་ཚལ་ན་བཞུགས་པའི་ཚེ། མཉན་ཡོད་མིན་འགྲོ། རྒྱ་གར། རྒྱལ་བུ་རྒྱལ་བྱེད་ཀྱི་ཚལ་ལ་བཞུགས་པའི་སྒང་ལ། སྐབས་ལ། པཉྩ་ལའི་རྒྱལ་པོས་རྒྱལ་པོ་གསལ་རྒྱལ་ལ་ངང་པ་ལྔ་བརྒྱ། སྐྱེས་སུ་བསྐུར་བ་ད་རྔན་པ། ངང་པ་ལྔ་བརྒྱ་ཐམ་པ་དེ་ནི་རྒྱལ་པོ་གསལ་རྒྱལ་ལ་དེ་ནི་རྔན་པ་བསྐུར་ཟེར་ད་ལག་རྟགས། རྒྱལ་པོ་གསལ་རྒྱལ་གྱིས་ངང་པ་དེ་དག་ལ་མི་འཇིགས་པ་བྱིན་ཏེ། རྒྱལ་བྱེད་ཀྱི་ཚལ་དུ་བཏང་པས་ས་ངང་པ་ལྔ་བརྒྱ་ལ་ད་མི་འཇིགས་པ་ཟེར་ན་བསད་ཆོག་གི་མེད་ས་ངང་པ་ལྔ་བརྒྱ་དེ་ཚེ་ཐར་ཡིན་སུ་གང་གིས་བའི་གནོད་པ་བསྐྱལ་ཆོག་གི་མེད། རེ་བ་ད་བྱས་ན་ད་རྒྱལ་བྱེད་ཀྱི་ཚལ་ལ་བཏང་བྱས། རྒྱལ་བྱེད་ཀྱི་ཚལ་དུ་བཏང་པས་དེ་དག་སངས་རྒྱས་འཁོར་དང་བཅས་པ་བཤོས་གསོལ་བའི་དྲུང་དུ་འགྲོ་ཞིང། ཁ་ལག་འདྲ་པོ་དེ་དགེ་སློང་ཚོགས་ཀྱི་ཞལ་སྒང་ན་དེ་ནས་དགེ་སློང་ཚོགས་ཀྱི་ཞལ་ལག་མཆོད་པའི་སྒང་ན་ངང་པ་ལྔ་བརྒྱ་དེ་ག་ས་ག་ལ་ད་ཚུར་རུབ་ནས་སླེབས་ཡོང་གི་ཡོད་རེད། ཞེས་བསྒུག་འོག་མར་བ་བཤོས་གསོལ་བའི་དྲུང་དུ་འགྲོ་ཞིང། དེ་ནས་མ་བྱིན་པ། འགྲོ་ཞིང་མ་བྱིན་པ་དག་ཟ་བར་བྱེད་ཅིང།

ཚེ་འཕོས་ནས་སུམ་ཅུ་རྩ་གསུམ་གྱི་ལྷ་ཡི་གནས་སུ་སྐྱེས་ཏེ། དེ་དག་ཞག་མ་ལོན་པར། དེ་ནས་བཅོམ་ལྡན་འདས་ཀྱི་དྲུང་དུ་འོངས། ད་སུམ་ཅུ་རྩ་གསུམ་ལྷ་ལ་ཡང་སྐྱེ་བ་ལེན་ས་ནི། ད་སྐྱེ་བ་སྔ་མ་དེ་དྲན་གྱི་ཡོད་རེད། ག་རེ་བྱས་ནས་ང་ཚོ་ལྷ་ཡུལ་ལ་སྐྱེས་པ་རེད། ཨ་ནི། མི་ཡུལ་ལ་ཡོད་པའི་ཁ་ཐུག་ལ། ཨ་ནི་བཅོམ་ལྡན་འདས་ཀྱི་དྲུང་ནས་ཆོས་ཉན་ནས་དེའི་སྟོབས་ཀྱིས་དེ་ནི་ལྷ་ཡུལ་ལ་སྐྱེས་ཞག། དེ་ཡིན་ད་བཅོམ་ལྡན་འདས་ལ། ད་ལེགས་སོ་འདྲ་པོ་གཏང་རག་ཕུལ་ཡག་གི་ཆེད་དུ་བཅོམ་ལྡན་འདས་ལ་མར་མཇལ་ག་ཡོང། ལྷ་ལ་སྐྱེས་མ་ཐག་པ་ནས། འོངས་ནས་ཆོས་ཞུས་ཏེ་བདེན་པ་མཐོང་བས་དགའ་བའི་ཚིག་བརྗོད་ཅིང་རང་གནས་སུ་སོང་ངོ། ཕྱི་ཉིན་འཁོར་རྣམས་ལ་བཀའ་སྩལ་པ། དགེ་སློང་དག་ཀོ་ས་ལའི་རྒྱལ་པོ་གསལ་རྒྱལ་གྱིས་ངང་པ་ལྔ་བརྒྱ་འདི་བཏང་བ་དེ་ཁྱོད་ཀྱིས་མཐོང་ངམ། ཁྱེད་རང་ཚོ་གིས་མཐོང་སོང་ངས་གསུངས་སངས་རྒྱས་ཀྱིས། བཙུན་པ་མཐོང་ལགས་སོ་བཀའ་སྩལ་པ། དེ་དག་ང་ལ་སེམས་དགའ་བར་གྱུར་ཏེ་ཤི་ནས་སུམ་ཅུ་རྩ་གསུམ་གྱི་ལྷ་ཡུལ་བཟང་པོར་སྐྱེས་ཏེ། དེ་དག་མདང་སུམ། ངས་མདང་དགོང་ཟེར་གྱི་ཡིན་པ་འདྲ་མདང་སུམ་ངའི་ཐད་དུ་ལྷགས་ནས་དེ་དག་ལ་ངས་ཆོས་བསྟན་ཏེ་བདེན་པ་མཐོང་བར་གྱུར་ནས་རང་གི་གནས་སུ་དོང་ངོ། དེར་དགེ་སློང་རྣམས་ཀྱིས་དེའི་ལས་ཀྱི་རྒྱུ་ཞུས་པ་ན། སྔོན་སངས་རྒྱས་འོད་སྲུང་གི་དུས་སུ་འདི་དག་རབ་ཏུ་བྱུང་བ་ལས། ངང་པ་ལྔ་བརྒྱ་དེ། རབ་ཏུ་བྱུང་བ་ལས་བསླབ་པ་ལ་ལྷོད་པར་བྱེད་པས། བསླབ་པ་ལ་ལྷོད་ཟེར་དུས་ཀ་ལ་དེ་ནས་བི་ཀའི་སྡོམ་པ་ཉམས་ནས་རེ་བ་ད་རབ་ཏུ་བྱུང་དེ་ནས་ཡག་པོ་མ་སོང་བ་བྱས་ནས་བསླབ་པ་ལ་ལྷོད་པར་བྱེད་པ་དེས་དེས་ན་ངང་པ་ལ་སྐྱེ་བ་བླངས་པ་རེད་ངང་པ་ལྔ་བརྒྱ་ང་ལ་སེམས་དགའ་བར་བྱེད་པ་སངས་རྒྱས་བཅོམ་ལྡན་འདས་ལ་བི་ཀའི་དད་པ་འདྲ་བོ་ད་དགའ་བོ་ར་བྱས་ནས་དགའ་བར་བྱེད་པ་དེས་ནི་ལྷར་སྐྱེས་སོ། བསླབ་པ་བསླབ་པ་ལྷག་མ་རྣམས་བསྲུང་བ་དེས་ནི། ད་བསླབ་པ་བི་གའི། ད་གང་ག་དང་འགལ་བ་དེ་ཡོང་གི་མ་རེད་བ་ད་ལྷ་བ། ཨ་ན་ལྷག་མ་དེ་ཚོ་བསྲུང་བས། བ་ད་བསླབ་པ་གཅིག་ལ་འགལ་ནས་དེ་ནས་ངང་པ་ལ་སྐྱེས་གཞན་དག་བསྲུང་བས། བསྲུང་བ་དེས་ནི་བདེན་པ་མཐོང་བར་གྱུར་ཏོ། བ་དེ་རེད། བྱས་ཙང་གཅིག་སྡོམ་པ་དང་འགལ་ཏེ་འགག་པ་རབ་བྱུང་བ་ཡིན་ནས་བ་ད་རབ་ཏུ་བྱུང་བ་སྡོམ་པ་དང་འགལ་ནས་མ་ཉམས་པ་ཡིན་ན་ཡང་སྣ་གཅིག་གི་ཐོག་ནས་མ་ཉམས་ནས། རེད་པ་དང་ཡིན་པ་ཡིན་ན་སྣ་ཁ་གཞན་དག་ཡག་པོ་བྱས་བསྲུངས་ན་ཡང་ཕན་ཡོན་དེ་ཡོང་གི་ཡོད་རེད་པ་དང། དཔེར་ན་སྲོག་གཅོད་ཀྱི་ཕམ་པ་འདྲ་པོ་བྱུང་བ་ཡིན་ན་ད་ཕམ་པ་བྱུང་ཚར་སོང་ཟེར་ནས་ནི་བི་ཀའི་རྐུ་མ་རྐུ་མ་བྱིན་པར་ལེན་གང་བྱུང་མང་བྱུང་བྱས་ན་འགྲིག་གི་མ་རེད། སྣ་གཅིག་བི་ཀའི་ཤོར་བ་ཡིན་ན་གཞན་དག་དེ་ལ་བལྟ་སྤྱོད་ཅིག་ཡོང་གི་འདུག་བ་ཕན་ཡོན་ཅིག། བསླབ་པ་ལྷག་མ་རྣམས་བསྲུང་བ་དེ་ནི་བདེན་པ་མཐོང་བར་བརྗོད་དོ། དགེ་སློང་དག་དེ་བས་ན་ལས་གཅིག་ཏུ་དཀར་བ་འབའ་ཞིག་ལ་གཏད་པར་བྱའོ། གསུངས། འདི་ནི་བསླབ་པ་འགལ་བའི་ཉེས་དམིགས་དང་དེ་ལས་བསླབ་གཞི་གཞན་ཕྲ་མོ་བསྲུངས་པ་དང། དེ་ནས་སངས་རྒྱས་ལ་དད་པ་དང་ཆོས་ཐོས་པའི་ཕན་ཡོན་ཡང་བསྟན་པ་ཡིན་ནོ། རྒྱལ་པོ་མ་སྐྱེས་དགྲ་ལ་སྟོང་ཉིད་ཀྱི་བག་ཆགས་ཤིན་ཏུ་ཆེ་བ་ཡོད་པས། གདུགས་ཚོད་གཅིག་གི་སྐབས་འཇམ་དབྱངས་ལ་དེ་ནས་གོས། གསེར་སྲང་སྟོང་རི་བ་ཞིག་ཕུལ་བས།

སངས་རྒྱས་ཀྱིས་ཀྱང་བྱང་ཆུབ་སེམས་དཔའ་ལ་གུས་པ་མཛད་པར་གསུངས་ཏེ། མདོ་ལས། ཀྱང་ཟླ་བ་ཚེས་པ་ལ་ཕྱག་བྱ་ཡི་ཉ་བ་ལ་ནི་མ་ཡིན་ཟླ་བ་ཚེས་པ་ཟེར་ཡག་དེ་བྱང་ཆུབ་ཀྱི་སེམས་དཔའ་བྱས་ཉ་བ་ཟེར་ཡག་དེ་དེ་ནས་དེ་བཞིན་གཤེགས་པ་ལ། བྱས་ཙང་ཟླ་བ་ཚེས་པ་ལ་ཕྱག་བྱ་ཡི་ཉ་བ་ལ་ནི་མ་ཡིན་ནོ། དེ་བཞིན་དུ་གང་དག་ང་ལ་རབ་ཏུ་དང་བ་དེ་དག་གིས་བྱང་ཆུབ་སེམས་དཔའ་ལ་ཕྱག་བྱ་ཡི་དེ་བཞིན་གཤེགས་པ་ལ་ནི་མ་ཡིན་ནོ། ཞེས་སོགས་དང། བྱང་ཆུབ་སེམས་དཔའ་ཤིང་རྟར་ཞུགས་ནས་འདོད་ཡོན་ལྔ་ལ་དགའ་མགུར་སྤྱོད་ཅིང་རྩེ་སྟེ། དེའི་ཤིང་རྟ་འདྲེན་པ་གཞན་མེད་ན་སངས་རྒྱས་ཀྱིས་ཀྱང་ཤིང་རྟ་འདྲེན་པའི་ཐག་པ་དབུ་ལ་བཞེས་པར་གསུངས་ཤིང། སངས་རྒྱས་བཅོམ་ལྡན་འདས་ཀྱིས་ཡང་བྱང་ཆུབ་སེམས་དཔའ་ལ་གུས་ཞབས་གནང་གི་ཡོད་རེད། དཔེར་ན་བྱང་ཆུབ་སེམས་དཔའ་བི་ཀའི་རི་པ་དག་འདོད་ཡོན་ལྔ་ལ་སྤྱོད་ནས་བི་ཀའི་ཁྱིམ་པའི་རྟེན་འདོད་ཡོན་ལྔ་ལ་སྤྱོད་ནས་ཤིང་རྟ་འདྲ་བ་ཅིག་ཤིང་རྟ། འདྲ་བ་དང་ཤིང་རྟ། བགྲང་ནས་ཤིང་རྟ་བཅད་ནས་དེ་བར་འཐེན་མཁན་འདྲ་པོ་གཞན་མེད་ནས་ལས་བསྡད་ཡོད་ན་སངས་རྒྱས་ཀྱིས་བི་ཀའི་ཤིང་རྟ་དེ་ཐག་པ་དེ་དབུ་ལ་བཞེས་ནས་བི་ཀའི་འཐེན་གནང་གི་རེད་དེ་འདྲའི་བཟོ་འདྲ་པོ་ད་གུས་ཞབས་ཐུགས་སུ་གནང་གི་རེད་བྱང་ཆུབ་སེམས་དཔའ་ག་རེ་རེད་ཟེར་ན་སངས་རྒྱས་དེ་བྱང་ཆུབ་སེམས་དཔའ་ལ་བརྟེན་ནས་འཁྲུངས་པ་རེད། བྱང་ཆུབ་སེམས་དཔའ་དེ་བྱང་ཆུབ་སེམས་ལ་བརྟེན་ནས་འཁྲུངས་པ་རེད། ཨོ་དེ་རེད། སངས་རྒྱས་ཀྱིས་ཀྱང་ཤིང་རྟ་འདྲེན་པའི་ཐག་པ་དབུ་ལ་བཞེས་པར་གསུངས་ཤིང་འཕགས་པ་ཤཱ་རིའི་བུ་ལྟ་བུའི་ཉེར་ཞིའི་དབྱིངས་ལ་བསྐལ་པར་མཉམ་གཞག་ཏུ་གནས་ཀྱང།

ཕུད། ད། སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་ལྷུང་བཟེད་གནང་ནས་དེ་ནས་ཟས། མཆོད་པ་གནང་ནས། ཨ་ནི། མཆོད་ཁ་ལག་ག་དེ་ནས་དེ་ཡི་ཕུད་དེ། ཨ་ལས་ཨོ་ད་འོ་དེ་ནས་ཤུ་ན་འདྲེ། གསོལ་བའི་ཕུད། འཇམ་དཔལ་ལ་མ་ཕུལ་བས་ལྷུང་བཟེད་སར་ནུབ་པའི་སྔོན་བྱུང་ཅིག་གསུངས་ཟེར། དེ་ག་རེ་ཟེར་ན་ལན་གཅིག་སྤྲུལ་པའི་ཁྱིམ་བདག་ཅིག་གིས། སྤྲུལ་པའི་ཁྱིམ་བདག་ཅིག་གིས་སྦྱིན་བདག་ཅིག་གིས་ཨ་ནི་བཅོམ་ལྡན་འདས་ལ་ལྷུང་བཟེད་ཟས་ཀྱིས་བཀང་སྟེ་ཕུལ་བ་རེད། ཞལ་ལག་ཕུལ་བ་རེད། ཞལ་ལག་ཕུལ་བའི་སྐབས་ན། འཇམ་པའི་དབྱངས་ཀྱིས་བཅོམ་ལྡན་འདས་ལ་ཡར་ཞུས་ནས་བཅོམ་ལྡན་འདས་ལ་ཞལ་ཟས་ཀྱི་ཕུད་མ་བསྩལ་བར་ཞལ་ཟས་ཀྱི་ཕུད་དེ་ང་ལ་མ་བསྩལ་ན། མ་བསྩལ་བར་གསོལ་ན་བྱས་པ་མི་གཟོ་བར་འགྱུར་རོ། ཞུས་ཡིན་པ་འདྲ། ཞུས་པས། འཁོར་གཞན་དག་ཚོ་ཧང་སངས་ནས། གཞན་རྣམས། འཇམ་དཔལ་འདིས་བཅོམ་ལྡན་འདས་ལ་གང་དུ་ཕན་བཏགས་ཟེར། བཅོམ་ལྡན་འདས་ལ་ག་འདྲ་སེ་ཕན་བཏགས་པ་རེད་ཟེར། རེད་པ་ད། ཨ་ནི་ཟས་ཀྱི་ཕུད་དེ་ང་ལ་མ་གནང་ན་ཨ་ནི་བི་གའི་དྲིན་ལན་གཟོ་རེད་པ་མང་ཡོང་གི་ཡོད་མ་རེད་ཞུས་པའི་སྒང་ལ། རེད་པ་ད། གང་དུ་ཕན་བཏགས་བསམ་པ་ན། སྟོན་པའི་ལྷུང་བཟེད་འོག་ཏུ་སོང་སྟེ་དེ་མ་ཐག། ཕྱག་ལ་ཡོད་པའི་ལྷུང་བཟེད་དེ་ས་འོག་ལ་མར་འགྲོ་བ་རེད། ས་འོག་ལ་མར་ཐིམ་ནས། འོག་ཏུ་སོང་སྟེ་འཇིག་རྟེན་གྱི་ཁམས་གང་གཱའི་བྱེ་སྙེད་བདུན་ཅུ་རྩ་གཉིས་འདས་ནས་མར། དེའི་འོག་ལ་མར་འཇིག་རྟེན་གྱི་ཁམས་བི་གའི་གང་གཱའི་ཀླུང་གི་བྱེ་མའི་གྲངས་དང་མཉམ་པའི་བི་གའི་བདུན་ཅུ་རྩ་གཉིས་འཇིག་རྟེན་ཁམས་རྫོགས་ཡ་ཡོད་མ་རེད་པ་དེའི་འོག་ལ། བྱས་དང་དེའི་བར་དུ་མར་ལྷུང་བཟེད་དེ་མར་ཟག་སོང་རེད། སངས་རྒྱས་ཀྱིས་མ་མཆོད་གོང་ལ་ཟག་སོང་བ་གང་ལ་འཇིག་རྟེན་དུ་སོང་བ་ན།

གཙོ་བོ་སྟེ་བདག་མེད་རྟོགས་པའི་ཤེས་རབ། བདག་མེད་རྟོགས་པའི་ཤེས་རབ་ཟེར་དུས་སྒང་ལ། དོན་དག་བི་ཀའི་སྟོང་ཉིད་མངོན་སུམ་དུ་རྟོགས་པ། ཆོས་རྣམས་ཀྱི་གནས་ལུགས་མཐར་ཐུག་དེ་ག་ལ་རེད་སྟོང་ཉིད་དེ་རེད་བ་ད། སྤྱིར་བཏང་གནས་ལུགས་ལ་བས་རགས་པ་དང་ཕྲ་བ་ཡོག་རེད། རེད་བ་ད་དཔེར་ན་གཅིག་མི་རྟག་པ། འོ་ཟེར། གནས་ལུགས་ད་རེད་དེ་གནས་ལུགས་མཐར་ཐུག་དེ་མ་རེད། རེད་བ་ད། ད། གནས་ལུགས་མཐར་ཐུག་བི་ཀའི་སྟོང་པ་ཉིད་དེ། དེ་ནས་མངོན་སུམ་དུ་རྟོགས་དགོས་ཀྱི་ཡོད་རེད། བདག་མེད་རྟོགས་པའི་ཤེས་རབ་དེ་རྒྱུད་ལ་སྐྱེ་དགོས་རེད། དེ་ཡག་པོ་ཡོང་བར་རྒྱུད་ལ་སྐྱེ་བ་ལ་ཏིང་ངེ་འཛིན་དེ་སྒྲུབ་དགོས་རེད། ཏིང་ངེ་འཛིན་དེ་ཡག་པོ་ཡོང་བ་ལ་ནང་གི་གཡེང་བ་སེམས་གཡེང་བ་དེ་ཞི་བ་ལ་ཕྱིའི་བི་གའི་ལུས་ངག་གི་དེ་ནས་ཀུན་སྤྱོད་གཡེང་བ་དེ་མང་པོ་དེ་ཕར་བཀག་ཡག་གི་ཆེད་དུ་ཚུལ་ཁྲིམས་ཀྱི་སྡོམ་པ་བླངས་ནས་དགེ་བསྙེན་གྱི་སྡོམ་པ། མ་མཐའ་དགེ་བསྙེན་གྱི་སྡོམ་པ། དེ་ནས་དེ་ལས་དྲག་པ་བྱས་ན་དེ་ནི་རབ་ཏུ་བྱུང་བ། རབ་ཏུ་བྱུང་བ་ནི་དེ་དགེ་ཚུལ། དེ་ལས་དྲག་པ་དེ་ནི་དགེ་སློང་གི་སྡོམ་པ། དེ་འདྲ་བྱས་ནས་དེ་ནི། གང་དེ་གཞི་ཚུལ་ཁྲིམས་རྣམ་པར་དག་པ་གཅིག་དགོས་ཡག་རེད། ཚུལ་ཁྲིམས་སྡོམ་པ། ཡོན་ཏན་ཐམས་ཅད་ཀྱི་རྩ་བ། ཁྲིམས་ནི་རྒྱུ་དང་མི་རྒྱུའི་ས་བཞིན་དུ་ཡོན་ཏན་ཀུན་གྱི་གཞི་རྟེན་ལགས་པར་གསུངས། གསུངས་པའོ། དེ་རེད།

སངས་རྒྱས་ཀྱི་བསྟན་པ་དེ་དེ་ནི་དགེ་འདུན་གྱི་སྡེ་ལ་རག་ལས་པ་ཡིན། འོ་དེ་བྱས། ད་དེ་དེ་ལ། དེ་བྱུང་ན་སངས་རྒྱས་ཀྱི་བསྟན་པ་རྒྱས་པ་བྱས་སོ་འོ་དེ་རེད། ད་དེ་ནི། ད་དེ་ནི་འདི་རེད། ད་བསླབ་པ་གསུམ་དེ་ཡག་པོ་ཉམས་སུ་བླངས་ནས་ཐར་པ་ཐོབ་ཀྱི་རེད། འཁོར་བ་ལས་ཐར་བའི་དོན་ནི་ཐར་པ་ཙམ་ཐོབ་གི་རེད། ཡིན་ན་ཡང་ཐར་པ་ཐོབ་པ་ཙམ་གྱིས་ད་དུང་བི་ཀའི་རང་དོན་དང་གཞན་དོན་མཐར་ཕྱིན་ཡོད་མ་རེད། རང་དོན་གཞན་དོན་ཉི་ཚེ་བ་རེད། འདི་ནི། རོ་ད་དེ་ཡིན་དུས་རང་དོན་ཡོངས་སུ་མ་རྫོགས་གཞན་དོན་ཡོངས་སུ་མ་རྫོགས་པ་རེད། ད་ག་རེ་བྱེད་དགོས་རེད་ཟེར་ན། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་དགོས་རེད། ཐམས་ཅད་མཁྱེན་པའི་གོ་འཕང།

དེ་རེད། ད་དེ་ནས་བི་ཀའི། ཨ་ནུ་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་པ་ཡིན་ན་ཉན་རང་བི་ཀའི་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ཡ། ཉན་ཐོས་དགྲ་བཅོམ་པ་ཟེར་བི་ཀའི་ཞེ་དྲག་གི་བི་ཀའི་དངོས་གནས་བྱས་ན་ཉོན་མོངས་གང་ག་སྤངས་ཚར་རེད། འོ་ད་རྫུ་འཕྲུལ་བསྟན་ཡ་ཡོད་རེད་གནམ་ལ་འཕུར་ཡ་ཡོད་རེད་ས་ལ་འཛུལ་ཡ་ཡོད་རེད་འོ་ད་མངོན་ཤེས་ཡོད་རེད་དེ་འདྲའི་གི་དེ་ཚུལ་གྱི་ཚོགས་དེ་ཚོའི་ཡང། ཨ་ནུ་བྱང་ཆུབ་ཀྱི་སེམས་བི་ཀའི་སྐྱེས་མ་ཐག་པའི་ལས་དང་པོ་པ་གཅིག། གི་ཟིལ་གྱིས་གནོན་འགྲོ་བ་རེད། རྒྱལ་པོའི་སྲས་ལོ་ཆུང་ཆུང་གཅིག་མ་གཏོགས་མེད་ན་ཡང་བློན་པོ་རྒད་པོ་གང་ག་ལག་པའི་འོག་ལ་བསྡད་དགོས་ཡ་རེད་པ་དང། གངས་ཅན་པའི་ཟིལ་གྱིས་གནོན་ཡ། རྡོ་རྗེ་རིན་པོ་ཆེའི་ཕ་ལམ་བི་ཀའི་ཆུང་ཆུང་གཅིག་ཕྱག་འཇོག་གཅིག་མ་གཏོགས་མེད་ན་ཡང་ཟུར་ཤ་གཅིག་མ་གཏོགས་མེད་ན་ཡང་རེད་པ་རྡུལ་ཕྲན་འདྲ་པོ་གཅིག་མ་གཏོགས་མེད་པ་ཡིན་ན་ཡང་གསེར་དང་འོ་དང་དངུལ་ལ་སོགས་པའི་རིན་པོ་ཆེའི་རྒྱན་གཞན་དག་ཟིལ་གྱིས་གནོན་ཡ་འདྲ་བོ། ཨོ་དེ་ཡིན་དུས་དེ་ནི།

ད་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་ལ་བློ་སྦྱང་བ། བློ་སྦྱང་བ་དེ་ལ། འདི་ནི་བི་ཀའི། བློ་སྦྱང་བ་ལ། འདི་ནི་བི་ཀའི་འདི་ལྟ་བུ་དག། སྐྱེས་བུ་ཆེན་པོ་ཟེར་དུས་སྒང་ལ། རང་རྒྱུད་གཏོགས་པའི་སྡུག་བསྔལ་གྱིས་གང་ཞིག་གཞན་གྱི་སྡུག་བསྔལ་ཀུན་ཡང་དག་ཟད་པར་ཀུན་ནས་འདོད་དེ་ནི་སྐྱེས་བུ་མཆོག་ཡིན་ནོ། ལམ་སྒྲོན་ནང་ལ་གསུངས་ཡ་འདི་རེད། སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་བ་ཡ་གཅིག་རེད། ཐོབ་པར་དོན་དུ་གཉེར་ཡ་གཅིག།

རྡོ་རྗེ་ཕ་ལམ་ཟེར་ཡ་དེ་བི་ཀའི་རྩ་ཆེན་པོ་ཡིན་པ་དང་གོང་ཆེན་པོ་རིན་ཐང་ཆེན་པོ་དང་ཡིན་པ་ཅིག་ལ་གོ་གི་ཡོད་ཙང་ཨ་ནི་གཅིག་རྙེད་སོང་ན་རྩ་ཆེན་པོ་བརྩི་གི་རེད་བ་དང་དེ་འདྲ་ཅིག་བྱུང་ན་ཨང་ཟེར་འོ་དེ་འདྲ་བོ་ཅིག་རེད་བི་ཀའི་བྱང་ཆུབ་ཀྱི་སེམས་རྒྱུད་ལ་བསྐྱེད་སྤྲོ་བ་སྐྱེ་ཡག་གི་ཆེད་དུ་ཨ་ནི་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དེ་ཡང་ནས་ཡང་དུ་བསམ་ཡ་དེ་བྱས་གོང་དུ་གང་ཞུས་པ་དང་ཕྱག་ལེན་འདེབས་པ་ཅིག་བྱས་ན་བཀའ་དྲིན་སྐྱོང་བར་ཞུ། ཨོ་ལགས་སོ་དེ་ཡང་ཇི་སྐད་དུ་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་གསུང་ལས། རང་ཉིད་སྲིད་མཚོར་ལྷུང་བ་ཇི་བཞིན་དུ་མར་གྱུར་འགྲོ་བ་ཀུན་ཀྱང་དེ་འདྲ་བར་མཐོང་ནས་འགྲོ་བ་སྒྲོལ་བའི་ཁུར་ཁྱེར་བའི་བྱང་ཆུབ་སེམས་མཆོག་འབྱོངས་པར་བྱིན་གྱིས་རློབ་བོ་ཞེས་གསུངས་པ་ནང་ད་གེ། ཨོ་ད་དེ་ནི་ད་གེ། སོ་སོ་བི་ཀའི་རོ་དང་སྲིད་མཚོར་ལྷུང་བ་ཇི་བཞིན་དུ་སོ་དང་བི་ཀའི་སྐྱེས་བུ་འབྲིང་དང་ཐུན་མོང་བའི་བསམ་པ་ནང་ལྟར་བྱས་ནས་རོ་དང་སོ་སོ་བི་ཀའི་ལས་དང་ཉོན་མོངས་ཀྱི་བི་ཀའི་གཞན་དབང་དུ་སོང་སྟེ་རོ་དང་སྲིད་པའི་སྲིད་པ་བི་ཀའི་འཁོར་བ་ལ་འཁོར་ནས། སྡུག་བསྔལ་བི་ཀའི་བསམ་གྱིས་མི་ཁྱབ་པ་བི་ཀའི་མྱོང་རོ་དང། ད་དེ་སྔ་བི་གའི་མྱོང་བ་དང་ད་ལྟ་མྱོང་བཞིན་པ་དང་མ་འོངས་པ་ན་མྱོང་བར་འགྱུར་བའི་ཚུལ་དེ་ཚོ་བསམ་བློ་བཏང་ནས་འདི་རོ་བ་ད་འཁོར་བའི་སྡུག་བསྔལ་དེ་ཚོ་བསམ་བློ་བཏང་ནས་ཨ་ནི་རང་ཉིད་སྲིད་མཚོར་ལྷུང་བ་ཇི་བཞིན་དུ་ཨ་ནི་མར་གྱུར་འགྲོ་བ་ཀུན་ཀྱང་དེ་འདྲ་བར་གསུངས་ད་མ་རོ་ད། མར་གྱུར་བི་གའི་འགྲོ་བ་རིས་དྲུག་དེ་ཚོ་ཚང་མ་ལོ་ཨོ་ད་དེ་དང་འདྲ་བའི་བི་གའི་ཨ་ནི་བི་གའི་སྡུག་བསྔལ། འཁོར་བ་ལས་མ་ཐར་ཕྱིན་ཆད་ཨོ་ད་སྡུག་བསྔལ་མ་གཏོགས་མེད་པ་ཨོ་དེ་ཚོ་བསམ་བློ་བཏང་ནས།

སྤྱིར་བི་གའི་སངས་རྒྱས་ཀྱི་བསྟན་པ་དེའི་ནང་ནས་བི་གའི་ཨོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་དེ་ནས་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་སྙན་ནས་སྙན་དུ་བརྒྱུད་པ་ཟེར་ནའི་རེད་གང་ཅིའི་བི་གའི་འདུས་རོ་པ་ད་ཨོ་ད་དེ་ནས་ཚེ་གཅིག་ལ་བི་གའི་ཟུང་འཇུག་གི་གོ་འཕང་སྒྲུབ་ཐུབ་ཡ་ཡག་པོ་ཅིག་བྱས་པ་ཡིན་ན་མི་ལོ་ཤོ་ལོ་གསུམ་ཕྱོགས་གསུམ་ཙམ་ལ་ཡང་བི་གའི་ཟུང་འཇུག་གི་གོ་འཕང་བདེ་བླག་ཏུ་སྟེར་ཐུབ་ཡ་གའི་ཨོ་ད་དེ་ནས་ཆོས་དང་བི་གའི་སོ་སོ་འཕྲད་རོ་པ་ད། དེ་ནས་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དེ་དང་འཕྲད་པས་ད་དུས་སྐབས་འདི་ལ་ད་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་རོ་པ་ད། ད་བརྩོན་པ་ཡིན་ན་ད་དེ་མ་བརྩོན་ན་ག་དུས་བརྩོན། འོ་ད་དེ་རེད། དེ་ཡིན་དུས་ད་དེ་འདྲའི་གི་བི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པ་ལ་ཨ་ནི་ག་རེ་བྱེད་དགོས་རེད་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ལམ་གྱི་རིམ་པ་དེ་བསླབ་དགོས་ཀྱི་ཡོད་རེད་ད་ཆོས་ལ་བསླབ་དགོས་ཀྱི་ཡོད་རེད་རོ་པ་ད། བི་གའི་ལམ་གྱི་རིམ་པ་བི་གའི་རྟོགས་པའི་ཆོས་དེ་ཚོ་ལ། རྟོགས་པའི་ཆོས་རྒྱུད་ལ་སྐྱེ་བ་ལ་དེ་ནི་ལུང་གི་ཆོས་ལ་བའི་ད་ཐོས་སོགས་ཀྱིས་ཞུགས་ནས་བའི་ཉམས་ལེན་བྱེད་དགོས་ལ། འོ་དེ་ཡིན་དུས་དེའི་ཆེད་དུ་དེ་ནི་བྱང་ཆུབ་ལམ་གྱི་རིམ་པ་བའི་གསན་གྱི་ཡིན་བསམ་པར་བྱས་ནས་ད་ཀུན་སློང། ཀུན་སྤྱོད་ཀྱི་རིམ་པ་དེ་ཚོ་བའི་ད་སྒོ་ཡི་གེ་བའི་ས་བཅད་ཅིག་ཡོད་རོ་བ་ད་ཆོས་བི་གའི་ཉན་པའི་ཚུལ་བཤད་པའི་ཚུལ། འཆད་ཉན་ཇི་ལྟར་བྱེད་པའི་ཚུལ་ས་བཅད་ལ་འོ་དེའི་ས་བཅད་དེ་ནི་མ་བརྟགས་པ་སྟེ།

ད་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་ལ་བློ་སྦྱང་བ་ལ་ལས་བི་གའི། འདི་ནི་བྱང་ཆུབ་ཀྱི་སེམས་དེ་ཐེག་པ་ཆེན་པོའི་འཇུག་སྒོ་ཁོ་ནར་བསྟན་པ་ཕན་ཡོན་དང་བཅས་པ་བཤད་པ། ཨ་ནི་བྱང་ཆུབ་ཀྱི་སེམས་བི་གའི། རོ་པ་ད་སྦྱོང་ཚུལ་དེ་བསྐྱེད་ཚུལ་དངོས། འོ་ད་བྱང་སེམས་བསྐྱེད་ནས་སྤྱོད་པ་ལ་སློབ་པའི་ཚུལ།

འོ་ད་ཐེག་པ་ཆེན་པོའི་ཆོས་ལ་བྱ་བ་ཡོང་རེ། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་ད་ལུས་ངག་ཡིད་གསུམ་གའི་གཡོ་འགུལ་འདྲ་པོ་ག་རེ་ཅིག་བྱས་པ་ཡིན་ན་ཡང་ཨ་ནི་ཐེག་པ་ཆེན་པོའི་ཆོས་ལ་འགྲོ་འོ་རེ། འོ་ད་ཆོས་ལ་མི་དགོ་ནི་ཐམས་ཅད་མཁྱེན་པའི་རྒྱུ་ལ་འགྲོ་འོ་རེ་རེད་བ་ད། དེ་ཡིན་དུས་དེ་ནས་བྱང་ཆུབ་ཀྱི་སེམས་དེ་ཐེག་པ་ཆེན་པོའི་འཇུག་སྒོ། ཐེག་པ་ཆེན་པོའི་ཐེག་ཆེན་ལམ་གྱི་གཞུང་ཤིང། ཨ་ནི་ཐེག་ཆེན་ལམ་གྱི་བི་གའི་འཇུག་སྒོ། འོ་ད་བྱང་ཆུབ་ཀྱི་སེམས་ཁོ་ན་མ་གཏོགས་མེད་པ་རེད། ཟེར་བ་ཐེག་ཆེན་ལམ་གྱི་འཇུག་སྒོ། ད་ལྟའི་མདོའི་སྐབས་ནས་ཡིན་ནའི་རེད་སྔགས་ཀྱི་སྐབས་ནས་ཡིན་ནའི་རེད་ཐེག་པ་ཆེན་པོའི་ལམ་གྱི་འཇུག་སྒོ་དེ་ལ་བྱང་ཆུབ་ཀྱི་སེམས་རེད། ཟེར་བ་དང། འོ་ད་དེ་ནས་བྱང་ཆུབ་ཀྱི་སེམས་དེས་མ་ཟིན་ན་ཨ་ནི་རྒྱུད་ཀྱི་རྒྱལ་པོ་དཔལ་གསང་བ་འདུས་པའི་བསྐྱེད་རིམ་དང་རྫོགས་རིམ་འདྲ་པོ་ཞེ་པོ་ཅིག་སྒོམ་ཁ་བྱས་པ་ཡིན་ན་ཡང། པི་ཀའི། པི་ཀའི་སྔགས་ཀྱི་ཟབ་ཆོས་འདོན་ཡག་ཕར་བཞག་ནས། ཐེག་པ་ཆེན་པོའི་ཆོས་ལ་ཡང་འགྲོ་གི་མ་རེད། རེད་པ་ད། ཐེག་པ་ཆེན་པོའི་ཆོས་མ་གོ། ཐེག་ཆེན་ཚོགས་ལམ་ཆུང་ངུའི་པི་ཀའི་ལམ་གཅིག་གི་རྒྱུད་ལ་སྐྱེ་ཐུབ་ཀྱི་མ་རེད། བྱང་ཆུབ་ཀྱི་སེམས་མེད་ན་རེད་རེད་པ་ད། ད་བྱང་ཆུབ་ཀྱི་སེམས་དེ་ཡོད་པ་ཡིན་ན་དེ་ནི་ཐ་ན་པི་ཀའི་ཐ་ན་འདྲ་པོ་རེད་ད། གཅིག་གི་མ་ཎི་གཅིག་བཏོན་པ་ཡིན་ནའང་ཁག་གི་རེད་པ་ད་མ་ཎི་གཅིག་དོན་དག་ཞེ་དྲག་བསམ་བློ་ག་གེ་མ་ཤེས་པ་བྱས་ན།

ཨ་ན་ཉན་རང་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་པ་རེད། རེད་བ་དང། རྒྱལ་པོའི་པི་ཀའི་སྲས་ཆུང་ཆུང་གཅིག་གིས་པི་ཀའི་བློན་པོ་རྒན་པོའི་ཚོགས་པ་གང་ག་ཟིལ་གྱིས་གནོན་ཡག་འདྲ་བོ། རེད་བ་དང། དེ་འདྲ་བོ་པི་ཀའི་བྱང་ཆུབ་ཀྱི་སེམས་སྐྱེས་མ་ཐག་པ་ནས། ཉན་རང་དགྲ་བཅོམ་པ་པི་ཀའི་དེ་ཚོའི་པི་ཀ་ཚང་མ་ལོག། རེད་བ་དང་ཟིལ་གྱིས་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ཡག་ཡིན། འདི་རེད། ཨ་ན་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་སོང་ན་ནི། འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར། ཟེར་ལྷ་དང་མིར་བཅས་པའི་འཇིག་རྟེན་ཚང་མ་ལོག་གིས་བི་གའི་ཕྱག་བྱ་བའི་འོས་སུ་འགྱུར། ཞེ་དྲག་གི་བི་གའི་བྱང་ཆུབ་ཀྱི་སེམས་ཟེར་ཡག་དེ་རྩ་ཆེན་པོ། ཟླ་བ་ཚེས་པ་ལ་ཕྱག་བྱ་ཡི་ཉ་བ་ལ་ནི་མ་ཡིན་ནོ་ཟེར་དེ་བཞིན་གཤེགས་པ་ཚོས་བྱང་ཆུབ་སེམས་དཔའ་ལ་གུས་ཞབས་ཞུ་དགོས་ཡོད་རེད་དེ། བྱང་ཆུབ་ཀྱི་སེམས་དེ་རྒྱུད་ལ་ཡོད་ཙང་བྱང་ཆུབ་ཀྱི་སེམས་དེ། ག་རེ་རེད། གསུངས་ན། ཆེད་དུ་བྱ་བ་སེམས་ཅན་ཐམས་ཅད་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ལ་པའི་ཉེ་རིང་འདྲ་པོ་ཁྱོན་ནས་མེད་པ་མཐའ་ཡས་པ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨ་ན་བྱང་ཆུབ་ལ་བྷེ་གའི་དོན་གཉེར་གཅིག་རེག་དོན་དུ་བྷེ་ག་བྱང་ཆུབ་ལ་འབད་ནས་ཨ་ན་བྷེ་གའི་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གསོག་སྟེ་དེ་འདྲའི་ཡིན་ཙང་ཨ་ན་དེ་ཞེ་དྲག་གི་བྷེ་ག་རྩ་ཆེན་པོ། དེ་བཞིན་གཤེགས་པ་ཚོས་ཡང་པི་ཀས་གུས་ཞབས་བྱས་ཡག་གི་ཡུལ་དུ་གྱུར་ཡག། སེམས་ཅན་ཐམས་ཅད་ཀྱི་དོན་དག་བྱེད་ཀྱི་ཡོད་ཙང་རེད་བ་དང། དེ་བཞིན་གཤེགས་པ་ཚོ་པི་ཀས་སངས་རྒྱས་ཡག་དེ་སེམས་ཅན་གྱི་དོན་དུ་སངས་རྒྱས་པ་རེད་བ་དང། དེ་ཡིན་དུས། དེའི་མཛད་པ་དེ་དང་མཐུན་གྱི་ཡོད་རེད། དེ་ཡིན་ད་བྱང་ཆུབ་སེམས་དཔའ་ཚོ་ལ་ཕར་དེ་བཞིན་གཤེགས་པས་གུས་ཞབས་གནང།

གི། ད་རྣམ་གྲོལ་ལག་བཅངས་ཀྱི་ཡིག་ཆེན་འདི་རེད། ལྔ་པ་ནི། ད་བྱང་ཆུབ་ཀྱི་སེམས་ཕན་ཡོན་བཅུ་ཡོད་རེད་པ་བཅུ་ནང་ནས་ལྔ་པ་དེ་ཡིན་པ་འདྲ། ལྔ་པ་དེ་སྙུག་རུམ་པའི་དགེ་བའི་བཤེས་གཉེན་ཆེན་པོ་སྙུག་རུམ་པ་ཞུ་མཁན་རེད་པ་འོ་ད་དེས་སྙུག་རུམ་པས་བྱང་ཆུབ་ཀྱི་སེམས་འདི་གཅིག་སྐྱེ་རུ་བཏུབ་ན་དང་པོ་ཚོགས་ཁོ་རང་གིས་གསོག་ད་བྱང་ཆུབ་ཀྱི་སེམས་དེ་སོ་སོའི་རྒྱུད་ལ་ཅིག་སྐྱེ་རོགས་བྱས་ན། ལན་གཅིག་འདྲ་བོ་ཅིག་སོ་སོའི་རྒྱུད་ལ་སྐྱེ་རོགས་བྱས་ན། ནི་ཚོགས་ཁོ་རང་གིས་བས་བྱང་ཆུབ་ཀྱི་སེམས་ཁོ་རང་གི་སྟོབས་ཀྱིས་བས་ཀྱི་ཚོགས་གསོག་འགྲོ་གི་རེད། ཚོགས་ཁོ་རང་གིས་གསོག་སྒྲིབ་པ་ཡང་ཁོ་རང་གིས་སྦྱོང། བར་ཆད་ཀྱང་ཁོ་རང་གིས་སེལ་ཞེས་དང།